ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་རབ་བྱུང་བཅུ་བདུན་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་གསུམ་པ་གི་ཚེས་བཅུ་གསུམ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཟླ་ལྔ་པ་གི་ཚེས་གསུམ་རེས་གཟའ་ལྷག་པ་ཉིན་བོད་ཕྱི་ནང་གཉིས་སུ་བཞུགས་པའི་ཁ་བའི་བྲོ་ར་ལེ་ཚན་གསན་མཁན་ཡོངས་ལ་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུ་ང་ཆོས་ཅན།

རིན་པོ་ཆེ་དགུང་ལོ་དྲུག་ཐོག་ནས་ཨ་ནི་དེ་སྐབས་སུ་ལ་གར་སོང་ཆ་མེད་ཕྱིན་པ་རེད། དེ་ནས་དེ་འདྲ་བྱས་ཏེ་ས་ལ་ཡབ་ད་ད་ལྟ་བར་དུ་མི་ལོ་ཉི་ཤུ་རྩ་བརྒྱད་འཁོར་བ་གི་དེ་འདྲ་གི་གནས་སྟངས་ཅིག་ཡིན་དུས་ད་དེའི་ལོ་ཉི་ཤུ་རྩ་བརྒྱད་དེ་ལ་ཡང་འགྱུར་བ་ག་རེ་ཕྱིན་ཡོད་རེད་ལབ་དུས་ད་ལྷག་དང་པོ་ང་ཚོ་བོད་ནང་ལ་ཅིག་བལྟ་ད་བོད་ནང་ལ་འགྱུར་བ་ག་རེ་ཕྱིན་འདུག་དེ་སྔ་ལོ་དྲུག

ཁོང་ཆ་མེད་དུ་གྱུར་རྗེས་ད་མི་ལོ་ཉི་ཤུ་རྩ་བརྒྱད་འདུག་སུ་འཁོར་གི་ཡོད་རེད་ཟེར་ད་ལྟ་དགུང་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ཨ་ནི་སྤྱི་ཟླ་ལྔ་པའི་གི་ད་བཅུ་བཞི་ནས་བཟུང་བྱས་ད་དུག་སུ་གར་སོང་ཆ་མེད་དུ་གྱུར་བསྡད་ཡོད་རེད་ཟེར་ད་ད་དེའི་རིང་ག་དེ་ལ་ཡ་བོད་ནང་ལ་འགྱུར་བ་ག་འདྲས་ཕྱིན་པ་རེད་ཟེར་དུས་ད་ག་འདྲས་ཕྱིན་ཡོད་མེད་ད་ཨ་ནི་བཙན་བྱོལ་ནང་ལ་ཨ་ནི་ག་འདྲས་ཕྱིན་ཡོད་མེད་སྐོར་དེ་གཙོ་བོ་ག་འདྲས་གནང་གི་ཡོད་ས་རེད།

མི་དམངས་ཀྱི། ནས་རེད། ཨ་ནི་གང་གི། གོང་གི་དབུ་ཁྲིད་ད་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གིས་གཙོས་པའི་ཨ་ནི། ད་དེ་ནི་ཁོང་ཚང་རིན་པོ་ཆེ་རེད་ད་དེ་ནི་བོད་ཀྱི་སྐྱེས་ཆེན་བླ་མ་དམ་པ་མང་པོ་ཅིག་གིས། དེའི་ཐོག་ལ་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ལ། ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི། བཀའ་དགོངས་གཞིར་བཟུང་གི་ཐོག་ལ་ཡང་ལག་ལེན་བསྟར་བྱས་ད་ད་ལྟའི། དེ་དུས་སྐབས་དེ་དུས་མཚོན་པ་ཡིན་ན་གཅིག་གིས། བོད་ཡིག་རང་གི་ཐོག་ལ་ཡང་ཨ་ནེ་ཅིག་བོད་ལྗོངས་སློབ་གྲྭ་ཆེན་མོ་ཞུ་ཡ་དེ་འདྲས་དང་ད་ལ་སོགས་པའི་ད་གཅིག་གི་ལོ་རྒྱུས་ཀྱི་ཐོག་ལ་མང་པོ་ཅིག་ང་ཚོ་གོ་བསྡད་ཡ་དེ་འདྲས་ཡང་མང་པོ་ཅིག་ཡོང་གི་ཡོད་རེད་བྱས་ད་དེ་འདྲས་ཡིན་དུས་བོད་ཡིག་གི་ཐོག་ལ་ད་ལྟ་ཕྱི་རྒྱལ་ཁག་ལ་ཡིན་ནའི་རེད་ཨ་ནེ་བཙན་བྱོལ་ནང་ལ་ཡང་བོད་ཡིག་གི་གནས་ཚད་ད་གང་ལ་གང་འཚམས་མཁྱེན་རྒྱ་ཡོད་པ་དེ་ཚོ་མང་པོ་ཅིག་བོད་ནས་ཕེབས་པ་དེ་ཚོ་ཁོང་རྣམ་པ་ཚོ་གིས་གསུང་ཡ་བྱས་པ་ཡིན་ན་ཡང། ཨ་ནེ་ཅིག་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐུ་དྲིན་བརྟེན་བྱས་བོད་ནང་དུ་ཡང་སྐད་ཡིག་གི་ཐོག་ལ་ཆེད་མངགས་གཞི་རིམ་སློབ་གྲྭ་འབྲིང་རིམ་སློབ་གྲྭ་དང་དེ་ཚོ་ཚང་མ་ལ་སློབ་གྲྭ་མཐར་ཕྱིན་བྱས་བྱས་དེའི་ཐོག་ལ་སྐད་ཡིག་གི་ཐོག་ལ་ཧ་ལས་པའི་གི་ཕུན་སུམ་ཚོགས་པ་ཡག་པོ་ཡག་ཐག་ཆོད་ཡོད་པ་དེ་འདྲའི་ཅིག་གི་ད་རང་དབང་ད་ཡོད་མ་རེད་དེ་ཡིན་ན་ཡང་ཅིག་གི་དཔེ་གོ་སྐབས་རྩ་ཆེན་པོ་ཅིག་གིས་བརྩིས་བྱས་དཔེ་སྒང་གའི་གི་ཐོག་ལ་ཤུགས་རྒྱབ་ཡ་ད་གོང་འོག་བར་གསུམ་ཚང་མས་གི་ཤུགས་སྣོན་ཡ་གི་དེ་འདྲའི་གི་གནས་སྟངས་ཅིག་དེ་འདྲའི་ཅིག་ཆགས་བསྡད་ཡོད་ས་རེད། བྱེད་དོ། ད་དེ་འདྲ་ཡིན་དུས་ད་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་པ་ད་ཞིང་ལ་ཕེབས་ཚར་བའི་རྗེས་ལ་ཡང། ད་ང་ཚོ་ཆོས་དང་རིག་གཞུང་སྐད་ཡིག་རེ་ང་ཅིག་ཐོག་ལ་ག་ལི་ག་ལི་ད་ཅིག་གི་ཉམས་དམས་སུ་འགྲོ་ཟེར་ནའི་འདྲ་ཨོ་ད་དེ་འདྲའི་གི་ཐོག་ནས་བྱེད་དུས་ཅིག་རང་བཞིན་མེད་པར་འགྱུར་བ་མང་པོ་ཅིག་ཕྱིན་རྗེས་ད་ད་ལྟའི་ཆ་ལ་ཡང་ཨ་ཅིག་ག་ད་ཉེ་ཆར་ང་རང་ཚོ་སློབ་ཕྲུག་ཁག་དེ་ཚོ་ཡིན་ན་ཡང་ཨ་ནེ་ཅིག་གཞི་རིམ་གི་སློབ་ཕྲུག་ཁག་ཡིན་ན་ཡང་སྐད་ཡིག་ད་བོད་ཡིག་འདི་སྐད་ཡིག་གཉིས་པ་ལྟ་བུ་ལ་ཡང་སྦྱང་དགོས་ཡ། ཨ་ནི་གཏན་འཇགས་རྒྱ་མིས་རང་གི་གཏན་འཇགས་སློབ་གྲྭ་ནང་ལ་འཇུག་དགོས་ཡ། བོད་ཡིག་རང་གི་སློབ་གྲྭའི་ཐོག་ལ་ཡང་སློབ་སྦྱོང་སྦྱང་ཡག་གི་རང་དབང་མེད་པ་ལྟ་བུ་དེ་འདྲའི་གི་གནས་སྟངས་མང་པོ་ཅིག་ད་གོ་ཡོང་དུས་ད་འདི་འགྱུར་བ་ཆེན་པོ་ཅིག་རེད་བསམ་བསམ་འདྲ་པོ་ཅིག་ད་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་བཅུ་པ་དགོངས་པ་རྫོགས་པ་དང་དེ་ནས་རིམ་པས་རིམ་པས་རིམ་པས་ཨ་ནི་སྐུ་འཕྲེང་བཅུ་གཅིག་པའི་ཡང་སྲིད་ངོས་འཛིན་ད་ཅིག་ངོས་འཛིན། ྋགོང་ས་མཆོག་གིས་ངོས་འཛིན་གནང་བ་རེད། དེ་དང་མཉམ་དུ་རྒྱ་མི་གཞུང་གིས་ཡང་ཁོ་རང་ཚོ་རང་གི་ཨ་ནེ་གཅིག་ཕྲུ་གུའི་རང་དབང་ཡོད་མེད་ལ་མ་ལྟོས་པས་ཨ་ནེ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་ཕྲེང་བཅུ་པའི་གི་ཡང་སྲིད་དུ་འདུག་སེ་ངོས་འཛིན་བསྐོ་བཞག་བྱས་ནས་དེའི་གི་ཐོག་ནས་ཆོས་དང་གཅིག་འདུག་སེ་བྱས་བྱས་འདུག་སེ་འགྲོ་ཡོད་རེད་དེ་ཡིན་ན་ཡང་ཨ་ནེ་གཅིག་ཆོས་དང་རིག་གཞུང་གི་གི་ཐོག་ལ་ད་ད་ལྟའི་ཆ་ལ་གཅིག་མང་པོ་ཅིག

བྱས་ཙང་ད་མདོར་བསྡུས་ཞུས་པ་ན་སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་པའི་སྐབས་ཏུ་འཕགས་པ་སྤྱན་རས་གཟིགས་ཀྱིས་ནི་ཁ་བ་གངས་ཅན་གྱི་ལྗོངས་ལ་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་གནང་དུས་ག་ལ་ཨེ་དེའི་སྐབས་ཏུ་དེ་འཕགས་པ་རབ་འབྱོར་གྱིས་དེའི་རྗེས་སུ་དེ་ཞབས་ཕྱི་ཞུ་ཡ་དང་ཕྱག་རོགས་ཉོན་དེའི་ཆེད་དུ་རྒྱལ་བ་ཡབ་སྲས་གཉིས་སངས་རྒྱས་ཞལ་བཞུགས་དུས་ཐུགས་བསྐྱེད་ནས་བོད་ཀྱི་བསྟན་པ་ཆབ་སྲིད་ཐོག་ལ་དེ་འདྲའི་སྐུ་ལས་སྐྱོན་པའི་གང་ཟག་ཁྱད་པར་ཅན་དེ་རེད་ད་རྒྱལ་བ་ཡབ་སྲས་ཟེར་ཏེ་ད་ང་རང་ཚོ་བོད་ཆོལ་ཁ་གསུམ་ནང་ལ་ད་ཞུ་མི་དགོས་པ་རེད་ཚང་མས་མཁྱེན་མཁན་མ་རེད་ང་རང་ཚོ་དུས་རྒྱུན་ནས་དམངས་ཁྲོད་ཀྱི་མི་མང་ཚོགས་ཀྱི་གླུ་གཞས་དག་ཡོད་ན་གནམ་ལ་ནི། ཉི་མ་ཟླ་བ་ས་ལ་རྒྱལ་བ་པཎ་ཆེན་ཟེར་དེ་གའི་ལོ་རྒྱུས་ནང་ཡོད་པ་དེ་འདྲ་རེད། ཡིན་ནའི་ད་ལྟའི་ཆ་ལ་ཡང་རྒྱ་ནག་གཞུང་གིས་ཅིག་ག་རེ་ཟེར་བ་ད་ལྟའི་ཆོས་ཁས་མི་ལེན་མཁན་རྒྱལ་ཁབ་ཅིག་གིས་ད་བོད་པའི་ཆོས་དང་ནི་རིག་གཞུང་ལ་ཡང་ཅིག་ག་རེ་ཟེར་བ་ད་ཁོང་ཚོས་ཡི་སྟངས་འཛིན་བྱས་ནས་ཡང་ཐེ་གཏོགས་ར་ཅིག་གནང་ནས་དེ་ཡི་སྟེས་རྒྱ་ནག་གཞུང་གི་སྲིད་ཇུས་དེ་ག་རེ་ཟེར་བ་ད་ཅིག་བོད་ནང་ལ་ད་ལྟའི་པཎ་ཆེན་རིན་པོ་ཆེའི་ཡང་སྲིད་ཨ་ནི་ཁོ་རང་ཚོ་གི་ཅིག་གིས་གི་ག་རེ་ཟེར་བོད་མི་མང་ལ་སེམས་པའི་ནང་འགྱུར་བ་ཐེབས་པའི་ཆེད་དུ་ཨ་ནི་འདུག་སེ་ཁོ་རང་ཚོ་གི་བསྐོ་བཞག་གནང་ཨ་དེ་འདྲས་བྱས་ནས་ཅིག་བོད་མི་མང་གི་སེམས་པ་འགྱུར་ཐུབ་པ་དེ་ཁྱོན་ནས་ཡོང་གི་མ་རེད་དེ་ཁོ་རང་ཚོ་གི་བསམ་བློ་འཁྱེར་སྟངས་དེ་ནོར་བ་རེད།

ཅིག་རྩ་བའི་མི་པཎ་ཆེན་རིན་པོ་ཆེའི་ཐུགས་བསྐྱེད་དང་སྨོན་ལམ་གྱི་ཐོག་ནས་ད་ང་རང་ཚོ་ཅིག་བོད་བསྟན་པ་ཆབ་སྲིད་སྤྱི་ཡོངས་ཀྱི་ཆ་ནས་ང་རང་ཚོ་བསོད་ནམས་མེད་པའི་ཆ་ནས་ད་ལྟ་བཙོན་དེ་འདྲ་བཞུགས་དགོས་བྱུང་བ་རེད། ཨ་ནི་ཅིག་དེའི་ཐོག་ལ་ཅིག་ཅིག་ག་རེ་ཟེར་བ་དང་རྒྱ་མི་གཞུང་གིས་ཅིག་དངོས་ཤུགས་བརྒྱུད་གསུམ་ནས་ཅིག་ཅིག་བོད་ནང་ལ་ཡ་ཅིག་ག་རེ་ཟེར་བ་བོད་མི་མང་གི་ཨ་ནི་ཅིག་ཆོས་དང་རིག་གཞུང་དང་ཅིག། གཏོར་བཤིག་བཏང་ཡག་གི་ལས་ཀ་མང་པོ་བྱས་བ་སོང་ཙང་དེ་ཐོག་ལ་ང་ཚོས་ཅིག་ག་རེ་ཟེར་བ་ད་ལྟའི་པཎ་ཆེན་རིན་པོ་ཆེ་གི་རྒྱ་ནག་གཞུང་གི་དེང་དུས་ཀྱི་ཅིག་གི་རྒྱལ་མཚན་ནོར་བུ་ལགས་སོ་བས་ད་ད་ལྟ་དེ་ཁོ་རང་ལ་འདུག་སེ་རང་དབང་ཡོད་མ་རེད་ད་ལྟ་ཅིག་ག་རེ་ཟེར་བ་ཁོས་གི་བོད་ཆོས་རིག་གཏོར་བཤིག་དེ་དེ་ལམ་ལ་འགྲོ་གི་མ་རེད་བསམ་གི་འདུག་ད་དེའི་རྗེས་ལ་ད་ཁོ་རང་ཚོས་གི་དམིགས་ཡུལ་མང་པོ་ཡོད་གི་རེད་དེ་ཚོ་ལམ་ཁ་འགྲོ་ཡ་ཁག་པོ་ཞེ་དྲག་རེད་བོད་མི་མང་གི་བསམ་བློ་དེ་ནི་པཎ་ཆེན་རིན་པོ་ཆེ་གཅིག་རེད་བསམ་གྱི་འདུག་ལགས། ལགས་སོ། སྔགས་ཆེན་རིན་པོ་ཆེ་གི་ད་ལྟ་དམིགས་བསལ་གྱི་རྒྱལ་བ་ཡབ་སྲས་གཉིས་ཀྱི་སྐོར་གསུངས་སོང། ནི། ད་གཅིག་རྒྱ་མི་གི་པཎ་ཆེན་ཁོ་རང་ཚོ་གི་ད་ལྟ་རྒྱལ་བ་རིན་པོ་ཆེ་གི་ངོས་འཛན་བྱས་བཞག་པ་གི་པཎ་ཆེན་རིན་པོ་ཆེ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གི་དགུང་ལོ་དྲུག་གི་ཚབ་ལ་ཡ་པཎ་ཆེན་རྒྱལ་མཚན་ནོར་བུ་ཟེར་ཡ་གཅིག་རྒྱ་མི་གཞུང་གི་བསྐོ་གཞག་བྱས་པ་གི་དེ་གི་ནི་དེ་ཐོག་ནས་གསུངས་འདུག་ཚ་ལ། ད། ད་ལྟ་དང་འདྲི་ཚ་རྒྱ་མི་གཞུང་གི་ད་ཁོ་རང་ཚོ་གི་པཎ་ཆེན་རྒྱལ་མཚན་ནོར་བུ་ཟེར་ཡ་གཅིག་བོད་ནང་ལ་བསྐོ་གཞག་བྱས་བྱས།

མ་ཡོང་བ་ཡིན་ན་རྒྱ་མིའི་གཞུང་གིས་ག་རེ་ཟེར་ང་ཚོ་མ་སོང་ན་ཅིག་གི། དེ་ལ་ཅིག་གི། ཅིག་གི་མི་མང་དེ་ལ་ཡང་ཅིག་ཡང་ཆད་པ་དང་ཡང་དེ་ག་ནང་བཞིན་ཁོང་ཚོས་ཀྱི་ཡང་འོ་འདི་ཐབས་ག་ཚོད་ཡང་འདི་རྒྱལ་མཚན་ནོར་བུ་ལ་པཎ་ཆེན་རིན་པོ་ཆེ་ཟེར་ནས་བརྩི་གི་མི་འདུག་ཟེར་ནས་ཁོང་ཚོས་ཀྱི་ཅིག་གི།

རེད་བསམ་པ་སོ་སོས་དྲན་གྱི་འདུག་ད་སོ་སོར་གྱི་ཡོད་དེ། ཡིན་ཟིན་རྒྱ་གར་ནང་བཞིན་བོད་ནང་གཞིས་བྱེས་གཉིས་ཀ་གྱི་བོད་མི་ཚང་མས་གྱི་ད་ང་རང་ཚོ ༸གོང་ས་མཆོག་དེ་ང་རང་ཚོ་ད་མེ་ཏོག་གང་ལ་ཕོག་པའི་ལྷ་སྐལ་ཟེར་ནས་ད་ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས་ཅིག་ཆགས་བསྡད་ཡོད་པ་རེད་ཨ་ནི་བྱས་ཙང་ད་ཅིག་གི་ང་རང་ཚོ་བོད་དང་དཔེ་དམིགས་བསལ་གྱི་ཐུན་མོང་མ་ཡིན་པའི་འཕགས་པ་སྤྱན་རས་གཟིགས་དང། ཐུན་མོང་མ་ཡིན་པའི་ལོ་རྒྱུས་དང་སྤྱོད་ཚུལ་ག་འདྲའི་འཇིག་རྟེན་གང་གི་ཐོག་ནས་ཡིན་ན་ཡང་འགྲན་ཟླ་མེད་པ་གི་དམིགས་བསལ་ཅིག་ཆགས་བསྡད་ཡོད་པ་སོང་ཙང་གོང་ས་མཆོག་རང་གིས་ངོས་འཛིན་མཛད་པ་དེ་ལ་མཐུན་པ་ནི་གཅིག་ཡིན་ང་རང་ཚོ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་སྐུ་གོང་མའི་ཡང་སྲིད་དེ་ག་རང་གི་ཐོག་ནས་ངོས་འཛིན་ཞུས་པ་རེད་བསམ་བསམ་འདྲ་པོ་ཅིག་དྲན་གྱི་འདུག་ཡིན་ན་ཡང་ད་སོ་སོའི་ངོས་ནས་ལྟ་ཚུལ་གཅིག་དེའི་ཐོག་ལ་ཡང་བསམ་ཚུལ་གཅིག་དེ་ད་འོ་ན་ཁོ་རང་རྒྱལ་མཚན་ནོར་བུ་ཐོག་ལ་ཡང་ཁོ་རང་བསམ་ཚུལ་ཟེར་ནས་མ་བཟོས་ན

ད་ཡིན་ན་བོད་པ་ཡིན་པའི་ཆ་ནས་ཁོ་རང་ལ་ད་ཅིག་སོ་སོ་ང་རང་སོ་སོའི་ངོས་ནས་བསམ་བློ་བཏང་ཕྱོགས་འདྲ་བ་ཅིག་ཡིན་པ་ཡིན་ན་ཁོ་རང་བོད་པ་ཅིག་ཡིན་པ་རེད་དེ་ག་ནང་བཞིན་བོད་པ་ཡིན་ཚར་བའི་རྗེས་ལ་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ལ་ཏན་ཏན་ཐུགས་སྣང་ཡོད་ངེས་ཅིག་ཡིན་གྱི་རེད་བྱས་ཙང་དེ་འདྲས་ཅིག་ཡོད་བསྡད་པ་ཡིན་ཙང་ད་ཁོ་རང་ལ་ཐུགས་ཁག་མེད་པ་ཅིག་རང་དབང་མེད་པ་ལྟ་བུ་གི་ཐོག་ནས་ཨ་ནི་ཅིག་ད་པཎ་ཆེན་སྐུ་གོང་མའི་ཡང་སྲིད་ཡང་སྲིད་འདུག་སོ་རྒྱ་མི་གཞུང་གི། འདུག་བཞུགས་ཁྲི་ལ་བཀོད་པ་དེ་འདྲས་ཅིག་ཆགས་བསྡད་ཡོད་རེད་མ་གཏོགས་ཕྱིར་ཁོ་རང་ཐང་ཅིག་དང་དུ་བླངས་བྱས་ཐུགས་འདོད་ཡོད་བཞིན་དུ་མི་གང་ལ་ཡང་དེ་ཡིན་གྱི་རེད་བསམ་བསམ་འདྲ་བོ་ཅིག་དྲན་གྱི་མི་འདུག་འོ་དེ་འདྲས་དེ་ཡིན་དུས་གཙོ་བོ་དེ་ག་རང་གི་ཐོག་ནས་ད་ཅིག་བོད་པ་ཡིན་པའི་ཆ་ནས་ནི་བོད་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ལ་ཐུགས་སྣང་གནང་ཡ་ད་དེ་ཚོ་ཡང་གལ་ཆེན་པོ་འདྲ་བོ་ཅིག

ཨ་ནི་དེ་རྐྱང་པ་ནས་བཟུང་སྟེ་ད་ཡང་སྲིད་དེའི་སྔོན་ལ་ཡང་ཡང་སྲིད་འཚོལ་ཞིབ་བྱེད་ཡག་དང་མང་པོ་བྱེད་བརྒྱུད་རིམ་མང་པོ་ཞིག་ཕྱིན་པ་རེད་བོད་ལ་ནང་ལ་ཡང་ཡང་སྲིད་འཚོལ་ཞིབ་ཚོགས་ཆུང་གི་གཙོ་བོར་ཐུགས་འགན་བཞེས་མཁན་དེ་ད་སྐྱབས་རྗེ་བྱ་བྲལ་རིན་པོ་ཆེ་རེད་ད་དེ་ཡིན་དུས་ད་ངོ་བོ་གང་འདྲ་ད་ནི་གཅིག་ང་རང་ཚོ་ཀུན་གཟིགས་པཎ་ཆེན།

ད་ང་རང་ཚོ་མང་པོ་ཡོད་རེད་གཞོན་ནུ་དང་བུད་མེད་དང་དེ་ག་ནང་བཞིན་བོད་རང་དབང་སློབ་ཕྲུག་ཚོགས་པ་དང་དེ་ག་ནང་བཞིན་ད་དགུ་བཅུ་གསུམ་ཚོགས་པ་ལ་སོགས་པ་ད་ཚོགས་པ་སྣ་ཚོགས་རིགས་སྣ་ཚོགས་ད་དེ་ནང་ལ་ངས་ད་ལྟ་སྐབས་སུ་བབ་ཧོབ་ཏེ་ཁ་ལ་དྲན་མ་ཐུབ་པ་མང་པོ་ཡོང་གི་ཡོད་རེད་བྱས་ཙང་གཞུང་འབྲེལ་མ་ཡིན་པའི་གཞུང་འབྲེལ་གཞུང་འབྲེལ་མ་ཡིན་པའི་ཚོགས་པ་ང་རང་ཚོ་གི་ད་དེ་ད་ནང་བཞིན་རྒྱལ་སྤྱིའི་གི་ཨ་ནི་རྒྱལ་ཁབ་ཁག་རེད་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་རེད་ད་སྔ་ཕྱི་བར་གསུམ་གྱི། ཞི་བ་ཅན། ཀུན་གཟིགས་པཎ་ཆེན་རིན་པོ་ཆེ་གློད་གྲོལ་ཡོང་ངེས་ཀྱི་ཐོག་ལ་ཨ་ནེ་འབད་བརྩོན་ཞེ་པོ་གནང་ཡོད་རེད་ཞུ་གཏུག་གནང་ཡོད་རེད་དེ་ག་ནང་བཞིན་ང་རང་ཚོ་གདན་ས་བཀྲ་ཤིས་ལྷུན་པོ་ལ་ཆ་མཚོན་པ་ཡིན་ན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གནད་དོན་དེ་ག་རང་གི་ཐོག་ནས་ཨ་ནེ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་པཎ་ཆེན་ཨེར་ཏི་ནི་ཞབས་ཞུ་བསྟི་གནས་ཁང་ཟེར་བྱས་ཚོགས་པ་ཟུར་འཛུགས་བྱས་བྱས་ཨ་ནེ་དེ་དང་མཉམ་དུ་དགོན་པ་དང་མཉམ་དུ་ཟུང་འབྲེལ་གྱི་ཐོག་ནས་ཨ་ནེ་གཅིག་མར་མེའི་ཁྲོམ་སྐོར་གནང་ཡ་རེད་ད་འཁྲུངས་སྐར་ནམ་ཡིན་ལ་ཡང་ཨ་ནེ་གཅིག།

ཡིན་ན་ཡང་ཨ་ནེ་ཅིག་རྒྱ་ནག་གཞུང་གི་དཔང་རྟགས་ཁུངས་བཙན་ལྡན་པ་ཅིག་ལན་བྱུང་ཡོད་མ་རེད།
ད་ནི་གཅིག་བྱུང། ཉིས་སྟོང་བཅུ་བདུན་ལོར་ལ་ཡང་ཨ་ནེ་ཅིག་རྒྱ་ནག་གཞུང་གི་ད་ལྟའི་ཀུན་གཟིགས་པཎ་ཆེན་རིན་པོ་ཆེ་ཐེ་པེད་ནས་ཡོང་བ་ཞིག་རེད། སྐུ་གཟུགས་བདེ་པོ་ཡིན་པ་དང་དེ་འབྲེལ་གྱི་གནས་ཚུལ་ཅིག་བྱུང་བ་རེད་དེ་དངོས་གནས་ཅིག་ལན་ཅིག་སྐྱོན་པ་རེད་དེ་མ་གཏོགས་ཕལ་ཆེར་དཔང་རྟགས་ཁུངས་བཙན་ལྡན་པ་དེ་ལན་དེ་དག་ཀྱང་དཔང་རྟགས་ཁུངས་བཙན་ལྡན་པ་ཅིག་གང་ཡང

འོ་ད་ཚང་མས་ཀྱི་ཨ་ནི་མཐུན་འགྱུར་བཀའ་དྲིན་ལ་བརྟེན་ནས་ད་ཞུ་གཏུག་གི་རིམ་པ་རྒྱ་ཆེ་རུ་ཆེར་ཕྱིན་ཡོད་རེད་ལས་འགུལ་རྒྱ་ཆེན་པོ་མང་པོ་བརྩམས་ཡོད་རེད་ཆེ་ས་བརྩམས་ཡོད་རེད་དེ་ཡིན་ན་ཡང་ད་ད་ལྟ་རྒྱ་ནག་གཞུང་གིས་དཔང་རྟགས་ཁུངས་བཙན་ལྡན་པ་ད་ལྟ་བར་དུ་གང་ཡང་བྱུང་ཡོད་མ་རེད། འོ་དེ་འདྲས་ཅིག་ཞུ་ཡ་ཡིན་ཨ་ནི་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་གནད་དོན་ཐོག་ལ་གོ་རྟོགས་ཀྱི་ཆ་ནས་ད་གོང་དུ་ཞུས་པ་ནང་བཞིན་ང་རང་ཚོ་ཚང་མས་ཀྱི་ལས་འགུལ་རབ་དང་རིམ་པ་སྤེལ་བ་ལ་བརྟེན་ནས་ཨ་ནི་མི་མང་གི་ནང་ལ་ཡིན་ནས་རེད་ཕྱི་ཕྱོགས་ཀྱི་རྒྱལ་སྤྱིའི་ཁག་ལ་ཡིན་ནས་རེད་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་གནད་དོན་ཐོག་ལ་གོ་རྟོགས།

ད་འགྲོ་བ་མིའི་ཐོབ་ཐང་རེད་ད་ནང་བཞིན་གྱི་ཅིག་ག་རེ་ཟེར་བ་ད། བོད་དོན་རྒྱབ་སྐྱོར་ཚོགས་པ་རེད་ད་ཚོགས་པ་ཁག་མང་པོ་བཅས་ཀྱིས་ད་ལྟའི་ཆར་ལ་ཡང་རྒྱལ་ཁབ་མང་པོའི་གཅིག་མཚུངས་ཀྱི་འགྲོ་བ་མིའི་ཐོབ་ཐང། བྱིས་པའི་ཐོབ་ཐང་འམ་ཆོས་དད་རང་མོས་ཀྱི་ཐོབ་ཐང་ཐོག་ལ་དུས་ཚོད་ཐོག་ལ་དེ་སྔ་ང་ཚོ་དང་ད་ལྟ་རྒྱལ་སྤྱི་ཁེ་འམ་སི་ཨ་རི་རེད་ད་འདིའི་གོང་ལ་རྒྱལ་ཁབ་ཁག་ཁ་ཤས་ཤིག་ལ་དུས་སུ་བར་ཡུ་རོབ་དང་དེ་འདྲ་ལ་ཕྱུག་གི་གནང་བ་རེད་ད་ང་ཚོའི་དམིགས་ཡུལ་རེད་གཙོ་བོ་འདི་ད་ཅིག་འཛམ་གླིང་དམངས་གཙོའི་རྒྱལ་ཁབ་དང་དྲང་བདེན་དང་ད་ནང་བཞིན་གྱི་ཅིག་ག་རེ་ཟེར་བ་རེད་ད།

ག་རེ་ཟེར་བར་ལྟ་ཅིག། དོན་དག་འཁྱོལ་བའི་ཅིག་ལྗགས་ལན་ཅིག་ཁྱོན་ནས་གནང་གི་མི་འདུག་བྱས་ཙང་འདི་འདྲ་ཡིན་དུས་ཡ་ལ་ད་ཅིག་ང་ཚོས་རྒྱ་ནག་གཞུང་ལ་ད་དུང་ཡིན་ནས་ཅིག་ང་ཚོའི་ལས་འགུལ་རབ་དང་རིམ་པ་སྤེལ་རྒྱུ་ལ། དེ་ནས་ཅིག་ག་རེ་ཟེར་བར་ལྟ། འགྲོ་བ་མིའི་སྤྱི་ཚོགས་ལ་ཡང་ང་ཚོས་དྲང་བདེན་དང་དམངས་གཙོའི་རྒྱལ་ཁབ་ཚང་མ་ལ་འབོད་སྐུལ་ཞུ་རྒྱུ་རེད།

ཙམ་གྱིས་ང་ཚོ་ཕྱི་ཕྱོགས་སུ་མང་པོ་ཅིག་གི་ལ་ཡ་རེད་ང་རང་ཚོ་བཙན་བྱོལ་ནང་ལ་ཡོད་པའི་གི་ཨ་ཅིག་རེད་མང་པོ་ཅིག་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་གནད་དོན་ཐོག་ལ་ཡང་གོ་རྟོགས་འདི་ད་ཅིག་ཞན་པའི་གི་ག་རེ་ཟེར་དགོས་རེད་ང་ཚོ

ཨ་ནི་གཅུང་དོན་ཡོད་དོན་གྲུབ་ཟེར་དུས་ཨེ་ཅིག་གིས་ང་ཚོར་རྒྱལ་བ་ཡབ་སྲས་གཉིས་མཚོན་གྱི་ཡོད་རེད། བྱས་ཙང། གཅུང་པོ་དོན་ཡོད་དང་དོན་གྲུབ་ཟེར་ཡ་དེ་འདི་ཨ་ནི་ཁོ་རྣམ་གཉིས་དང་པོ་ཐོག་མར་བྱས་དེ་ནས་ཁ་གྱེས་ཨོ་དེ་ཚོ་ནང་ཡང་ད་དེ་ཚོ་གཅུང་དོན་ཡོད་དོན་གྲུབ་ཀྱི་འདུག་ཟེར་ད་དེ་ཚོ་ལྷ་མོའི་འཁྲབ་གཞུང་ནང་ནས་ཡང། ཡོད་པ་དེ་ཚོ་ཨ་ནེ་ཡིན་དེ་རེད། ཅི་ལྟར་དེ་ང་ཚོ་དམངས་ཁྲོད་ནང་གཞོན་ན་གཞོན་མང་ཆེ་བ་ལ་ཡག་ཤེས་པ་མང་པོ་བྱེད་ལ། དེ་ད་ཐ་ན་ཆུང་ཚགས་ཟེར་ནས་འདྲ་དེ་འདྲས་ཡིན་བྱས་ལ་ཡག་གོ་རྟོགས་དང་ང་ཚོ་ཞེ་དྲག་མེད་དེ་ངས་འདྲ་བྱས་ད་ང་རང་ཚོ་མང་ཆེ་བ་རྒན་པ་རྣམ་པ་ཚོ་གིས་སོང་བྱས་འདུག་ཚོ་རེད་བ། མང་དག་འདུག་ཚོ་རེད། ཅི་ལྟར་དེ་འདྲས་ཡིན་དུས་ད་གཞོན་པ་རྣམ་པ་ཚོ་ལ་གོ་རྟོགས་སྤེལ་ཡག་དེ་ཧ་ཅང་གི་གལ་ཆེན་པོ་ཡིན་ཙང་ཨ་ནེ་དགོན་པའི་ངོས་ནས་ད།

པའི་རྒྱབ་སྐྱོར་ཡོང་ཡ་ལ་ཁོ་ཕར་ཕྱོགས་གང་ཟག་གང་ཟག་ཕ་རོལ་པོ་དེ་ལ་ཡ་ཨ་ནི་ཅིག་དེ་གནད་འགག་ཅིག་གཟིགས་དགོས་ཀྱི་ཡོད་རེད་གནད་འགག་ཅིག་མ་གཟིགས་ན་ཁོ་དེ་ལ་ཡ་ཐུགས་འདོད་ཀྱི་རྒྱབ་སྐྱོར་དེ་ཁག་པོ་བྱེད་ཀྱི་རེད་བ། བྱས་ཙང་ད་དེ་ཅིག་ཐུགས་འདོད་ཡོང་བ་ལ་ཁོ་ལ་ཡ་དེ་གི་གནད་འགག་དང་ཡོན་ཏན་དེ་གཟིགས་དགོས་རེད་ང་རང་ཚོ་དཔེ་ཆའི་ནང་ལ་ཡིན་པ་ཡིན་ན་དང་པོ་ཁོ་འབྲས་བུ་སྤྲོ་བ་འབྲས་བུ་ལ་སྤྲོ་བ་སྐྱེད་པའི་ཆེད་དུ་ཁོ་བསྟན་བཅོས་དེ་གི་བརྗོད་བྱ་བཞག་ཡ་དེ་གནད་འགག་ཅིག་བརྩི་གི་ཡོད་རེད་བ།

མཐར་སོང་གི་གཞིས་བྱེས་གཉིས་སུ་ད་མི་མང་ནང་དུ་གཙོ་བོ་བཙན་བྱོལ་ནང་ལ་ཡོད་མཁན་གྱི་ཅིག་གི་མི་རབས་རྒན་པ་མང་པོ་ཅིག་གི་ཐུགས་ཀྱི་དགོངས་པ་ལ་དེ་ག་རང་ཡོད་པ་གཞིར་བཟུང་གི་ཐོག་ནས་ཨ་ནི་ཅིག་ང་ཚོ་གི་ད་ཅིག་དེའི་ཐོག་ལ་ལུགས་སུ་གནང་བ་རེད་སྤྱི་བཏང་ཞུ་གཏུག་གི་རིང་པོ་དེ་སྔོན་མ་ཡང་གནང་གནང་བཞག་མཉམ་འབྲེལ་རྒྱལ་ཚོགས་དང་ག་བ་ག་ས་ལ་མཉམ་འབྲེལ་གནང་གནང་བཞག་ད་ཡིན་ནའི་སོ་སོ་ད་ལྟ་མཁན་པོའི་གི་ལས་ཁུར་དེ་ལས་ཉིས་སྟོང་བཅུ་དགུ་ཙམ་ནས་འགོ་བཙུགས་པ་རེད་བྱས་ཙང་དེ་བཙུགས་ཚར་ཚར་ཡིན་དུས་དེ་ཡི་གི་སྔོན་དེ་སྤྱི་བཏང་གནང་ཡག་ད་དཔེ་མི་སྲིད་པ།

ཨ་ནེ་གཅིག་གི་འཁྲུངས་སྐར་སྲུང་བརྩི་བཞི་པའི་གི་ཨ་ནེ་ཉི་ཤུ་ལྔ་དང་ལྔ་པའི་བཅུ་བདུན་ཉིན་པ་དེ་འཛིན་བཟུང་གི་ཉིན་མོ་རེད་འོ་དེ་སྲུང་བརྩི་བྱེད་དགོས་ཡ་འོ་ད་དེ་འདྲས་ཀྱི་ཐོག་ལ་ཡང་ཨ་ནེ་འདུག་བཟོ་བྱེད་ཞུས་པར་ཡང་སྐབས་རེ་ཁོ་ཚོ་ལུང་པ་སོ་སོའི་གྱི་གནས་སྟངས་ལ་བབ་པའི་ཡང་དམིགས་བསལ་དམིགས་བསལ་དེ་འདྲས་ཞུ་དགོས་ད་ཅིག་ཡང་ཆགས་ཀྱི་འདུག་ད་དེ་ཚོ་ཞུས་པ་ལ་བརྟེན་ད་ན་ཉིད། རེད། རེད་བ། ད་ངས་ཡུ་རོབ་དང་དེ་ཚོ་ཚང་མ་ལ་ཡང་ཐུག་སོ། ཨ་རི་རེད་ཁེ་ན་ཌ་རེད་ཚང་མ་ཕྱིན་པ་རེད་ད་གཙོ་བོ་གཙོ་བོ་དེ་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་ཀྱི་གཞུང་རེད་དེ་ག་ནས་ས་གནས་སོ་སོ་གི་དོན་གཅོད་ཁང་རེད་གང་དགེ་གི་རྒྱབ་སྐྱོར་ལ་བརྟེན་ནས་ཨ་ནེ་ཅིག་གང་ཞུ་གཏུག་དེ་ཚོ་དཔེ་ཕུན་སུམ་ཚོགས་པ་ཡག་པོ་བྱུང་ཡོད་རེད་དེ་བྱུང་བ་ལ་བརྟེན་ནས་ཁོང་རྣམ་པ་ཚོ་གི་ཡིན་ན་ཡང་བཀའ་འདྲི་གནང་ཡ་དེ་ཚོ་ཡང་དཔེ་མི་སྲིད་པའི་ཐུགས་ཁུར་ཆེན་པོ་གནང་ཡ་དང་དེ་ལ་ཐུགས་སྣང་ཆེན་པོ་གནང་ཡ་ག་ནང་བཞིན་ད། ཁོ་རང་ཚོ། ཁག་ཅིག་གིས་ད། ད་ལྟ་དབྱིན་ལན་རེད་དབྱིན་ལན་དེ་ལ་ཡང། ཨ་ནེ་ང་རང་ཚོ་ད་ལྟ་དོན་གཅོད་ཁང་གི་གོ་སྒྲིག་གནང་བཞག་རྒྱུ། ད་ལྟ་ཉན་ཞིབ་ཀྱི་ཞུ་གཏུག་དེ་ལ་ཡང། ཁོ་རང་ཚོ་ད་ལྟ་ཉན་ཞིབ་ཀྱི་ཚོགས་གཙོ་དེ། ཚོགས་གཙོ་ཚོགས་འདུ་གྲོལ་མ་ཐག་ཏུ་རྒྱ་ནག་གཞུང་ཚབ་ལ་ཡང་ཁོ་ཚོས་ཀྱི་ཡི་གེ་བཏང་གི་ཡིན། ཅེས་བྱས་ཁ་བསྡུར་དེ། ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་གནད་དོན་ཐོག་ལ་ལན་བཏང་གི་ཡིན་ཟེར་དེ་དུས་ཉན་ཞིབ་ཁོ་རང་སྒང་ལ་ཚོགས་ཐོག་ལ་དངོས་སུ་གསུངས་སོང་ཁོ་རང་གིས།

བྱ་བྲལ་རིན་པོ་ཆེ་ཁོང་ཚོ་ཚང་མ་དེར་འཛད་གར་སོང་ཆ་མེད་དུ་ཕྱིན་རྗེས་ད་མང་པོ་ཞིག་ལག་ན་རྒྱ་ནག་གཞུང་གིས་དེར་འཛད་འཇུ་བཟུང་བཙོན་འཇུག་བྱས་པ་རེད་ད་ང་ཚོ་ཚང་མ་དེར་འཛད་དབྱེ་ཞིབ་པ་ཚང་མ་གིས་དེར་འཛད་ལ་དེ་ཡག་གི་ནི་ད་འདི་ཆགས་བསྡད་འདུག་ཚར་ལ། ད་པན་ཆེན་རིན་པོ་ཆེ་གི་ཡང་སྲིད་དེ་རྒྱ་ནག་གཞུང་གིས་སྟངས་འཛིན་བྱས་པ་གི་ད་ནི་ད་དེའི་རྒྱུན་ནི་ད་ཤུགས་རྐྱེན་ག་རེ་སླེབས་ཡོད་རེད།

གོང་ས་མཆོག་གི་བཀའ་དགོངས་ནང་བཞིན་བྱས་རྗེས་ཨ་ནེ་གསན་བསམ་སློབ་གཉེར་གནང་དེ་ག་ནང་བཞིན་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ལ་ཡང་བོན་སེར་པན་ཆེན་རིན་པོ་ཆེ་སྐུ་གོང་མ་གིས་ཨ་ནེ་ཅིག་གི་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ལ་ཡང་ཨ་ནེ་སྤྱི་ག་ལོའི་སྐུ་ལས་བསྐྱོན་པ་དེ་ཚོ་མ་མཇུག་སྐྱོང་ཡ་ལ་བོད་ནང་ལ་ཡང་ཨ་ནེ་ཐུགས་འགན་བཞེས་ཐུབ་ངེས་ཅིག་ཡོང་ཡ་དེ། ང་ཚོ་གིས་རེ་བ་སྐྱོང་གི་ཡོད་རེད། ཨ་ནི་རེ་བ་རྒྱབ་གི་ཡོད་རེད་གོང་ས་མཆོག་གིས་སྔན་མར་འཁྲུངས་སྐར་གཅིག་ལ་བཀའ་དེ་འདྲ་ཅིག་གནང་ཡོད་རེད་བོད་ལ་ཀུན་གཟིགས་པན་ཆེན་རིན་པོ་ཆེ་བཞུགས་ཡོད་ན་ཕ་གི་ནས་ཆོས་དང་རིག་གཞུང་སྐད་ཡིག་ཐོག་ལ་ཐུགས་འགན་ཅིག་བཞེས་ཨ་ནི་འདི་ནས་གོང་ས་མཆོག་གི་ཐུགས་འགན་བཞེས་རྗེས་ད་ད་ལྟ་ང་རང་ཚོ་ཕུན་སུམ་ཚོགས་པ་བཙན་བྱོལ་ནང་ལ་ཕུན་སུམ་ཚོགས་པ་ཡོང་དེ་དེ་འདྲ་ཅིག་བྱུང་ཡོད་རེད་བྱས་ཙང་དེ་འདྲ་ཡིན་དུས་དེ་དག་ཡོང་གི་རེད་དེ་ད་ཡིན་ན་ཀུན་གཟིགས་པན་ཆེན་རིན་པོ་ཆེ་གློ་བུར་ཁ་སང་དགོངས་པ་ཆོས་དབྱིངས་སུ་ཐིམ་ཙང་བསྟན་པ་གློ་བུར་དུ་དགོངས་པ་རྫོགས་པ་དེ་གིས་ཨ་ནི་ང་ཚོ་ལ་ད་ཉམས་དམས་ཆེན་པོ་ཕྱིན་པ་རེད་ཟེར་བཀའ་གནང་བ་རེད་དེ་ཡིན་དུས་དེ་ག་ནང་བཞིན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་ཡང་སྲིད་དེ་ད་ད་ལྟའི་ཆར་ལ་དངོས་གནས་གོང་ས་མཆོག་གི་ངོས་འཛིན་མཛད་པ་དེ་གཅིག་གི་རང་དབང་གི་ཐོག་ནས་གོང་ས་མཆོག་གི་བཀའ་དགོངས་ནང་བཞིན་གཅིག་གསན་བསམ་སློབ་གཉེར་བྱུང་ཡོད་ན་ཁོང་གི་ཆོས་དར་སྤེལ་སྐད་ཡིག་གི་ཐོག་ལ་ཐུགས་འགན་བཞེས་རྗེས་ད་ལྟའི་ཆར་ལ་ཡང་སྐད་ཡིག་གི་ཐོག་ལ་ང་ཚོ་དཀའ་ངལ་འཕྲད་བསྡད་པ་དེ་བོད་དཀའ་ངལ་འཕྲད་བསྡད་པ་དེ་ཏན་ཏན་འཕྲད་གི་མ་རེད་བསམ་བསམ་འདྲ་བོ་ཅིག་ཡོང་གི་མ་རེད་བསམ་བསམ་འདྲ་བོ་ཅིག་དྲན་གི་འདུག་ལ་ད་ཡིན་ནའི་དེ་ཚོ།

རྒྱ་ནག་གཞུང་གིས་ནི་བོད་བརྒྱུད་ནང་བསྟན་གྱི་བླ་སྤྲུལ་ངོས་འཛིན་མཛད་ཚུལ་དང་འབྲེལ་བའི་སྒྲིག་གཞི་རྩ་འཛིན་ཡིག་ཆ་ཨང་ལྔ་པ་ཞེས་པ་དེ་འདྲ་ཞིག་གཏན་འབེབས་བྱས་ནས་བོད་ཀྱི་བླ་སྤྲུལ་ཡང་སྲིད་ངོས་འཛིན་གནང་ཚུལ་ཐད་ནི་ད་རྒྱ་ནག་གཞུང་གིས་ད་ཐག་གཅོད་བྱས་ཀྱི་དེ་ནི་གལ་ཆེ་ཤོས་ཞིག་ཡིན་ཞེས་ཡག་གི་འདི་འདྲ་གི་གནས་ཚུལ་དེ་རབ་དང་རིམ་པ་སྤེལ་ཡག་ད་ནི་ཀྱི་བླ་སྤྲུལ་དེ་ཚོ་ལ་ཡང་ཅིག་ཟབ་སྦྱོང་འདྲ་མི་འདྲ་ཅིག་སྤེལ་རྗེས་ད་རྒྱ་ནག་གཞུང་གིས་ཆོག་མཆན་ད་ནི་ཡིན་གྱི་མིན་གྱི་ངོས་འཛིན་ཐོབ་དགོས་ལུགས་རྣམ་པ་ཅིག་བསྟན་བསྡད་ཀྱི་འདུག

ག་རེ་ཟེར་དགོས་རེད་ཐེ་ཇུས་བྱེད་ཆོག་ཡག་གི་རྩ་བ་ཉིད་ནས་ཡོད་ཀྱི་མ་རེད་བསམ། དེ་ཡིན་དུས་ཁོ་རང་ཚོ་གི་དེ་འདྲའི་གཅིག་གི་བསམ་བློ་བཏང་ནས་བྱས་པ་ཡིན་ན་སྙིང་རྗེ་ཁོ་རང་ད་ཅིག་བསམ་ད་བསམ་ཆོག་གི་ར་མི་ཤེས་རྨོངས་པའི་དབང་གིས་སྙིང་རྗེ་ཁག་ཡོད་མ་རེད་དེ་འདྲ་བསམ་ཆོག་གི་རེད་དེ་སོ་སོའི་བསམ་ཚུལ་ལ་ད་གོང་ས་མཆོག་གི་ཡང་སྲིད་ལྟ་བུ་ལ་མཚོན་པ་ཡིན་ན་གོང་ས་མཆོག་རང་གིས་ཐུགས་ཐག་བཅད་པ་མ་གཏོགས་དེ་ལས་གཞན་སུ་གཅིག་གིས་ཡོད་པ་ཡིན་ན་ཡང་ང་རང་ཚོ་ཀྱིས་ཡང་ངོས་ལེན་ཞུ་ཐབས་ཁག་པོ་རེད་བསམ་བསམ་འདྲ་པོ་ཅིག་དྲན་གྱི་འདུག་ལ། ལགས་སོ་ལགས་སོ། ད་བཙན་བྱོལ་ནང་གི་མང་ཆེ་ཤོས་ད་མི་མང་ཆེ་ཤོས་ཀྱི་དེ་འདྲ་གི་བསམ་བློ་དེ་གཅིག་མཚུངས་རེད་བསམ་གྱི་འདུག་ད་ལྟ་བོད་ནང་ལ་ད་རྒྱ་ནག་གཞུང་གིས་ཁོ་ཅི་དྲིལ་བསྒྲགས་ད་ཆབ་སྲིད་གི་སྐད་ཆ་ད་ཨ་ནི་ད་ལྟ་ད་དེ་སོང་ད་ཟབ་སྦྱོང་གི་རབ་དང་རིམ་པ་དེ་འདྲ་ཅིག་སྤེལ་ཡང་འདུག་ཚར་ལ། བོད་ནང་གི་བོད་པ་ཚོ་ལ་བསམ་བློ་ལ་འགྱུར་བ་ག་རེ་ཡིན་ན་མིན་ན་འགྱུར་བ་འདྲ་མི་འདྲ་དེ་འདྲ་སླེབས་སྲིད་གི་རེད་རིན་པོ་ཆེ།

བརྒྱ་ཇུས་སྟོང་བཏིང་བྱས་ཇུས་སྟོང་བཏིང་བྱས་ཅིག་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་བྱས་པ་རེད་ད་ཡིན་ན་ཡང་ཨ་ནི་བོད་ཀྱི་ང་ཚོ་གཞིས་ལ་ཡོད་པའི་གཞིས་ལུས་ཀྱི་བོད་མི་རྒྱ་ཆེ་མི་མང་དེ་ང་རང་ཚོ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡ་ཨ་ནི་ཅིག་གི་དད་དམ་དད་པ་དམ་ཚིག་ཟེར་ན་རེད་དེ་ལྟའི་གཡོ་བ་མེད་པ་འགྱུར་མེད་སྲ་བརྟན་འདྲ་བོ་ཅིག་གང་ལ་གནས་སྟངས་ཅིག་དེ་འདྲས་ཅིག་རེད་འདུག་ག་དེ་ག་ནང་བཞིན་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ལ་ཡིན་ན་ཡང་ཆོས་ཁོ་རང་ཚོ་གི་དེ་ཕལ་ཏེ་མྱུར་ཚད་ཆེ་ན་སྔ་ས་ནས་ཁོ་རང་ཚོ་གི་ཆོས་དང་རིག་གཞུང་སྐད་ཡིག་ཐོག་ལ་ཡ་ཅིག་ཉམས་ཡག་གི་ཐོག་ལ་འབད་བརྩོན་བྱས་པ་རེད་དེ་ད་ལྟ་ཤི་བར་དུ་སྟོབས་ནག་ཅིག་འགོར་ཡ་དེ་ང་རང་ཚོ་གཞིས་ལུས་རྒྱ་ཆེ་མི་མང་གི་དེ་གི་སི་གི་གི་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ལ་གོང་ས་མཆོག་གི་ད་ཅིག་བཀའ་སྒྲུབ་ཡ་དང་གོང་ས་མཆོག་གི་ལ་དད་པ་དམ་ཚིག་དེ་དཔེ་སྲ་བརྟན་ཞེ་པོ་ཅིག་ཡོད་དུས་དེ་ལམ་སང་འགྱུར་བ་འགྲོ་ཆོག་ཆོག་ཅིག་སེམས་གཏིང་ནས་རྒྱུ་ནང་ནས་ནང་གི་བསམ་བློའི་ནང་ལོགས་ལ་འགྱུར་བ་འགྲོ་ཡ་དེ་ཁག་པོ་མེད་འགྲོ་བསམ་ས་འདྲ་བོ་ཅིག་དེ་འདྲ་ཅིག་ངེས་གཏན་ཞིག་གི་ཐོག་ནས་ངས་ནི་གཞིས་ལུས་རྒྱ་ཆེ་མི་མང་ལ་ཧ་ཅང་གི་རེ་བ་ཆེན་པོ་ཅིག་ད་ལྟ་བར་དུ་སྙིང་སྟོབས་དེ་འདྲའི་ཅིག་བཟུང་བསྡད་པ་ཡིན་ཙང་ཏན་ཏན་ངས་དཔེ་འདི་ལ་བལྟས་ན་ཁོ་རང་ཚོ་གི་སེམས་ཤུགས་དང་གང་ཅིའི་ཐོག་ལ་ཏན་ཏན། བ་ལས་སླ་པོ་འགྲོ་གི་རེད་བསམ་དྲན་གི་མི་འདུག་ལགས། ལགས་སོ་ཐུགས་རྗེ་ཆེ་གཟིགས་རྒྱབ་རིན་པོ་ཆེ་མཆོག་ཨ་ནི་ངས་ཅིག་རིན་པོ་ཆེ་ལ་ཏག་ཏག་དེ་དྲི་བ་དེ་སྐོར་ལ་ཡང་མུ་མཐུད་དུ་བཀའ་འདྲི་ཞུ་གི་ཡིན་གཟིགས་རྒྱབ་རིན་པོ་ཆེ་མཆོག་ཏག་ཏག་ང་ཚོ་ཚང་མ་ཧ་གོ་རེད་ད་དྲ་རྒྱ་ཨ་འདྲ་ཐོག་ཨ་ད་རྒྱལ་སྤྱི་གི་ཐུང་དེ་ཡང་ཐུང་ཐེ་གི་ཐེ་ལ་དྲ་ཐེ་སྨྱོ་ཆུ་ཡག་གི་དཔེ་ཆ་བཞག་ན་ཡུ་ཐུབ་ལྟ་བུ་འདྲ་ད་ཧྥེ་སི་པོག་ལྟ་བུ་བཟོ་འདྲ་ད་ངོ་དེབ་ཨ་འདྲ་གི་ད་བྲོས་བྲོས་དེ་ཚོ་ཚང་མ་ཅིག་རྒྱལ་སྤྱི་གི་ཡོངས་གྲགས་གི་ཐོག་ནས་རྒྱ་གར། རྒྱལ་སྤྱི་ལ་བསྡད་དེ་གིས་ད་ཕྱི་ལོགས་ལ་རྒྱ་ནག་ནས་ཕྱི་ལོགས་ལ་བསྡད་དེ་གིས་ཡོང་ན་མང་ཆེ་ཤོས་ད་དེ་ཚོ་ཚང་མ་ལ་ང་ཚོ་གནས་ཚུལ་དེ་ཚོ་ལྟ་ཆོག་ཆོག་ད་འདྲ་ཅིག་ཆགས་ཡོད་རེད་ཡིན་ནའི་ད་ང་ཚོ་ཤེས་བསྡད་ཡ་ཅིག་ལ་རྒྱ་ནག་ནང་ནས་ན་ཡུ་ཐུབ་སྒོ་བརྒྱབ་ཡོད་རེད་ངོ་དེབ་སྒོ་བརྒྱབ་ཡོད་རེད་ཨཱ་ནི་དེ་ནང་བཞིན་ད་དྲ་རྒྱ་མང་པོ་ཅིག་ད་གསར་འགྱུར་རྒྱལ་སྤྱིའི་གསར་འགྱུར་མང་པོ་ཅིག་མཐོང་ཐུབ་ཡོད་ས་མ་རེད་ཨཱ་ནི་ད་ན་ད་རྒྱལ་བ་རིན་པོ་ཆེའི་སྐུ་པར་ནི་ནང་ལ་བོད་ནང་ལ།

བོད་རྒྱལ་སྤྱིའི་མི་མང་དང་ད་ག་ན་ཤེས་ཁོ་ན་ཚོ་ཡོད་པ་དེ་ཕལ་ཆེར་མི་གཅིག་རེད་རྒྱལ་བ་ཐམས་ཅད་མཁྱེན་པས་ངོས་འཛིན་གནང། བསྟན་འཛིན་གྱི་ནི་ཤི་ཁྲི་ལས་བོད་ཚོགས་པའི་བཟང་པོ་མཆོག་འདི་གང་གཅིག་པོ་རེད་གཙོ་གང་ལ་བཞུགས་ཡོད་ནས་ག་འདིར་བོད་མི་མང་གི་སེམས་ནང་ན་གཅིག་མ་ད་ཡོང་མ་རེད། ད་ད་ལྟའི་བྱེད་སྒོའི་ཁོང་ཚོའི་དམིགས་ཡུལ་དེ་བཟོ་འདྲ་རེད་འདུག་ཚོད་དཔག་རེད་ད་ཡང་ཞིབ་ཕྲ་ངས་ཧ་གོ་མ་རེད་བྱས་ཙང་ངས་ཚོད་དཔག་བྱས་བསྡད་ཡ་ལ་པཎ་ཆེན་རིན་པོ་ཆེ་ཡང་སྲིད་ད་ཁོ་རང་ཚོས་ངོས་འཛིན་ཅིག་བྱས་པ་ཡིན་ན་དེའི་རྗེས་ལ་ད་རྒྱལ་བའི་ཡང་སྲིད་དེ་ཁོང་ཚོ་གིས་ད་བདག་དབང་དེ་ཡོང་གི་རེད་བསམ་ནས་ཁོང་ཚོ་གི་སྲིད་ཇུས་མེད་འགྲོ་བསམ་གྱི་འདུག་ཡིན་ནའི་དེ་ཁོ་རང་ཚོས་གཉིད་ལམ་བཏང་བ་རེད་མ་གཏོགས་ཅིག་དེ་འདྲ་ཡོང་ཡ་ཡོད་མ་རེད་དེ་བོད་ཀྱི་ཆོས་དང་རིག་གཞུང་ཟེར་དེ་ང་རང་ཚོ་དེ་སྔ་ནས་བྱེད་ཀྱི། བླ་མ་སོ་སོའི་གི་དང་ང་ར་ཚོའི་བླ་སྤྲུལ་ངོས་འཛིན་བྱས་ཏེ་ད་ཅིག་གི་ལོ་རྒྱུས་རིམ་པ་གཟིགས་པས་ན་པ་ཅིན་ཁན་གིར་བ་འདི་ཚོའི་ཐོག་ལ་རྒྱ་ནག་གཞུང་གི་བལ་ཏེ་ག་རེ་ཟེར་བ་ད་ཅིག་དབང་དང་སྟོབས་ཤུགས་གི་འགྲིག་གི་རེད་བསམ་ཏེ་ཁྱོན་ནས་བོད་ནང་གི་མི་རེད་ད་ག་ནང་བཞིན་ང་ར་ཚོའི་བྱས་ཅི་གི་ང་ར་ཚོ་དེ་བཙན་བྱོལ་ལ་འབྱོར་བ་དེ་གི་དེ་ཁྱོན་ནས་དེ་སེམས་ནང་ལ་ང་ཚོ་འགྱུར་བ་བཏང་ཐུབ་གི་མ་རེད་ཁོའི་དམིགས་ཡུལ་ངན་པ་ཞིག་བཅངས་ནས་ད་ལྟ་དེ་ཆབ་སྲིད་ལ་བེད་སྤྱོད་བཏང་གི་ཡོད་རེད། དེ་འདྲས་ཡིན་དུས་ཀ་ལ་དེ་འདྲས་མ་འོངས་པ་ལ་ཡོང་གི་ཡོད་མ་རེད་ལ་དེ་འདྲས་ཡོང་བ་ཡིན་ན་ང་ཚོ་རྒྱ་ཆེའི་མི་མང་ཁས་ལེན་ཐུབ་གི་མ་རེད་མ་འདས་རྒྱུ་མཚན་དེ་ག་ཟེར་ན། ཆོས་དང་འབྲེལ་བ་ཡོད་པ་སོ་སོ་ཆོས་ཁས་ལེན་མཁན་ཞིག་གོ། དེའི་ནང་ན་བླ་མ་དང་སློབ་མའི་གི་ཡང་སྲིད་ངོས་འཛིན་བྱས་ཏེ། ཨ་ནི་ཁོ་དེ་སྔ་ལོ་རྒྱུས་ལ་བལྟས་པ་ན།

དམིགས་བསལ་གྱི་ད་ལྟའི་ཆ་ལ་ང་ཚོས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱས་ཏེ་དཔེ་གལ་ཆེན་པོ་རེད་བ། ཨ་དེ་ཡིན་དུས་ཀ་ལ་ང་རང་ཚོའི་གི་ད་ལྟའི་ཅིག་ག་རེ་ཟེར་ད་བོད་ནང་ལ་ང་ཚོས་འདི་ནས་ཕར་ཞུས་ནས་འགྱུར་བ་ཐལ་ཏེ་ཞེ་དྲག་ཁག་པོ་རེད་བསམ་གྱི་འདུག་གང་ཡིན་ཟེར་ན་ཕ་གིའི་དམར་པོའི་གཞུང་ཅིག་གི་མར་མནན་བཞག་ཡོད་དུས་ཀ་ལ་ཨེ་ཕར་ལན་སྤྲད་པ་ཡིན་ནའི་ཁོ་ཚོས་བྱེད་ཏོག་ཙམ་ཁག་པོ་མེད་འགྲོ་བསམ་གྱི་འདུག་བ་ཡིན་ནའི་རྩ་བའི་ཁོ་རང་ཚོ་གི་མིའི་སེམས་ཤུགས་རེད་ཨ་ནི་བོད་ཀྱི་སོ་སོའི་ལ་རྒྱ་རེད་འདི་ཚོའི་ཐོག་ལ

ཞུས་པ་ཡིན་ན། འདི་ནང་ལ་ད་ཅིག་ཞུས་འགྲིག་ཡ་ཅིག་ཡ་ཡོད་ལ་ཞུས་མི་འགྲིག་པ་ཡ་ཅིག་ཡ་ཏན་ཏན་ཡོད་སྲིད་ཀྱི་རེད། ཡང་ང་ཚོས་འདི་ནས་འདི་འདི་འདི་བྱས་ཟེར་ན་ཨ་ནི་ཡང་ག་འདྲ་འདྲ་ཅིག་ཆགས་ཀྱི་ཡོད་མེད་ཤེས་ཀྱི་མི་འདུག་རེད་བ་གཅིག་དེ་རེད། ད་གཉིས་པ་དེ་ལ་ཡང་ང་རང་ཚོ་ཚང་མས་ཀྱིས་ད་ཅིག་ང་རང་ཚོ་སྦས་གསང་མེད་པའི་ཐོག་ནས་ང་རང་ཚོ་ཞུས་ཐུབ་ཡ་ཅིག་དེ་ཨ་ནི་གཞིས་ལུས་རྒྱ་ཆེའི་མི་མང་གིས་ད་ལྟ་བར་དུ་ཨ་ནི་ཅིག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ཨ་ནི་ཅིག་དད་དམ་གཡོ་བ་མེད་པ། ཨོ་ད་བློ་གཅིག་སེམས་གཅིག་བྱས་གནང་བྱས། ཨ་ནི་ཅིག། ཞི་བ་གཅིག། ཀུན། ད། ཀུན་གཟིགས་པཎ་ཆེན་རིན་པོ་ཆེ་གིས། ད་ལྟ། གོང་ས་མཆོག་གིས་ངོས་འཛིན་མཛད་པའི་ཡང་སྲིད་དེ་གི་ཐོག་ལ་ཡ། རེད། ཨ་ནི་ད་ག་ནང་བཞིན། ཨ་ནི། གོང་ས་མཆོག་གི་བཀའ་དགོངས། བཞིན། ཐོག་ནས་ཆོས་དང་རིག་གཞུང། ཨ་ནི་སྐད་ཡིག་གི་ཐོག་ལ་ད། རྣམ་པ་བོད་ནང་ཡོད་མཁན་དེ་ཚོ་སོ་སོ་སོ་སོའི་གི་ནུས་པ་འཇོན་ཚོད་དཔག་ཚོད་ཀྱི་ཧུར་ཐག་པ་ད་གནང་གི་ཡོད་རེད་ཐ་ན་གཞས་པ་གཅིག་གི་ངོས་ནས་གཞས་པའི

གོང་དུ་ཞུས་པའི་ད་གིན་རྒྱ་ནག་གི་དཔོན་རིགས་ཁོ་རང་ཚོ་ཡིན་ནས་ཡིན་གྱི་ཁག་ཡོད་མ་རེད་ཁོ་རང་ཚོ་ད་ཅིག་ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་ཁས་ལེན་མཁན་ཅིག་ཡིན་དུས་ཡིན་མཁན་ཅིག་ཡིན་དུས་ང་རང་ཚོ་ཚང་མ་ལ་ཨ་ནི་ལས་མ་བྱས་པ་དང་མི་འཕྲད་པ་བྱས་པ་ཆུད་མི་ཟ་བ་སོགས་བྱས་ཙང་ང་རང་ཚོ་ལས་ཅིག་བསགས་ཚར་བའི་རྗེས་ལ་ལས་དེ་གི་འབྲས་བུ་དེ་མྱོང་དགོས་ཀྱི་ཡོད་རེད་ད་ང་རང་ཚོ་བྱས་ཙང་དེ་འདྲའི་གི་ཐོག་ནས་བྱེད་དུས་ང་རང་ཚོ་གི་ནམ་ཞིག་ལས་དེ་གི

ྋགོང་ས་མཆོག་ལ་དད་པ་དམ་ཚིག་གཡོ་བ་མེད་པ་ད་ལྟ་ཡོད་པ་ནང་བཞིན་བྱས་ནས་མུ་མཐུད་ནས་གནས་རོགས་གནང། འོ་ད་ང་རང་ཚོ་ལ་འདི་ཕྱི་གཉིས་ཀྱི་ལམ་སྟོན་ཟེར་ནས་རེད་འདི་དང་ཕྱི་མ་ཟེར་ནས་སྐྱབས་གནས ྋགོང་ས་མཆོག་ལས་གཞན་ཡོད་མ་རེད་དེ་ལ་ང་རྣམ་པ་ཚོ་གི་རྩེ་གཅིག་ཏུ་དད་པ་དམ་ཚིག་དེ་ད་ལྟ་ནང་བཞིན་མུ་མཐུད་ནས་གནས་པ་གནང་རོགས་གནང། ད་ནི་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ལ་ད་ལྟ་བར་དུ་རྣམ་པ་ཚོ་གི་གང་གནང་པ་དེ་གནང་པ་དེ་གཞི་བཟུང་ཐོག་ལ་ཧུར་ཐག་བར་ཐག་ཅིག་ནུས་པ་ཅོག་ཅོག་སོ་སོ་གང་ཡོད་ནུས་པ་ཅོག་ཅོག་གི་ཐོག་ལ

ཅིག་གིས་ག་རེ་ཟེར་དགོས་རེད། དེའི་ཉིན་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་གནད་དོན་དེ་གལ་ཇི་ཙམ་གལ་ཆེན་པོ་ཡིན་པའི་དེ་ཚོར་སྣང་དེ་སླེབས་དགོས་ཡ་དེ་གལ་ཆེན་པོ་རེད། ཚོར་སྣང་སླེབས་སོང་ན་ཨ་ནི་ལས་འགུལ་སྤེལ་བ་ལ་སྤྲོ་སྣང་ཡོང་གི་རེད། སྤྲོ་སྣང་ཡོང་སོང་ན་དེའི་རྐྱེན་པའི་རྐྱེན་ཨ་ནི་ལས་འགུལ་དེ་ཚགས་ཚུད་པོ་དང་ནུས་པ་ཐོན་པ་ཅིག་ཡང་ཡོང་གི་རེད་ཕར་ཕྱོགས་ལ་འཇུག་པོ་ཅིག་ཡང་ཡོང་གི་འདུག་པ། འོ་དེ་ཡིན་དུས། དེ་ནས་རྒན་པ་རྣམ་པ་ཚོ་ལ་གོང་དུ་ཞུས་པ་ནང་བཞིན་མང་པོ་ཅིག་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གནད་དོན་དེ་མཁྱེན་རྒྱ་ཡོད་པ་དང་ང་རང་ཚོ་གཞོན་པ་གཞོན་པ་མང་མང་མང་ཞིག་ཨ་ནི་ག་འདྲའི་འདྲ་ཅིག་ཆགས་ཡོང་བསམ་པའི་བློ་འཚབ་ཅིག་དེ་རེད་གཉིས་པ་དེ་ལ་ཡང་ང་རང་ཚོ་རྒྱལ་སྤྱིའི་གི་ནང་ལོགས་ཡ་ཆགས་བཞག་པ་ཡིན་ན་ང་རང་ཚོ་ད་རྒྱབ་སྐྱོར་ཡོད་མཁན་གྱི་ཁྲོད་ནས་ཅིག་སྐྱེ་བོ་ཕོ་མོ་མང་པོ་ཅིག་ཨ་ནི་ཁོ་དུས་ཚོད་ཀྱི་ཆ་ནས་བརྗེ་བ་ལྟ་བུ་ཡོད་རེད་ཁག་ཅིག་རྒས་འགྲོ་གི་ཡོད་རེད་ཨ་ནི་ཁག་ཅིག་གིས་དེ་འདྲའི་གི་ཐོག་ནས་ཅིག་དེ་འགྱུར་བ་འགྲོ་དུས་ཁོ་ཡང་གྲོས་ཚོགས་འཐུས་མི་གསར་པ་དང་ཁོང་རྣམ་ཚོ་དཔོན་རིགས་ཁག་གནད་ཡོད་མི་སྣ་ཁག་གསར་པ་ལས་བྱེད་གཞོན་པ་ཁོང་རྣམ་ཚོ་ལ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་གནད་དོན་འདི་གོ་རྟོགས་དེ་མ་ཡལ་བ་བྱེད་ཡག་ཅིག་གྲོས་མ་ཡལ་བ་ཡོང་ཡག་ལ་ཁོང་རྣམ་ཚོ་ལ་གོ་རྟོགས་སྤེལ་ཡག་དང་དེ་ཚོ་དཔེ་གལ་ཆེན་པོ་འདྲ་པོ་ཅིག་གཅིག་དེ་རེད་བཞག་ཨ་ནི་དེ་དང་འབྲེལ་ནས་ད་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་གནད་དོན་དེ་ཅིག་གློད་གྲོལ་གཏོང་བ་དེ་ཙམ་མ་ཡིན་པར་གོང་དུ་ཞུས་པ་ཅིག་དོན་ཚན་ཁག་ཅིག་དེ་ཁོང་རྣམ་ཚོ་ངོས་ནས་བྱེད་ཐུབ་ཡག་ག་རེ་འདུག་པས

ཨ་ནི་འདི་ན་གྲོས་ཚོགས་ནང་ལ་ཡང་གྲོས་ཚོགས་འཐུས་མི་རྣམས་ཀྱི་གསུང་བཤད་གནང་ཡ་ལ་སོགས་པ་དེ་ཚོ་སྒང་ག་ང་རང་སོ་སོ་ཚུར་ཕྱོགས་ལ་ཡོད་པའི་རང་དབང་གི་ཐོག་ནས་དེ་འདྲས་ཡོད་བསྡད་པ་དེ་འདྲས་ཅིག་རེད་དེ་ཚོའི་ཐོག་ལ་ཡང་ཨ་ནི་ཅིག་ང་རང་ཚོ་གི་ཐོག་ནས་ང་རང་ཚོ་གི་གནང་ཐུབ་ཡ་ས་གནས་སོ་སོ་སོ་སོ་གི་གནང་ཐུབ་ཡ་ག་རེ་ག་རེ་འདུག་པས་དེ་ཚོ་ལ་ཡང་ཐུགས་སྣང་གནང་དེ་ཚོའི་གི་ཐོག་ལ་དོན་ཚན་གསར་པ་སྣོན་པའི་ཁ་སྣོན་རྒྱག་དགོས་དགོས་འདུག་ན་ཁ་སྣོན་རྒྱབ་འོ་འདུག་བྱས་བྱས་ཨ་ནི་ཕྱིན་པ་ཡིན་ན་ཨ་ནི་དཔེ།

རྒྱལ་ཁབ་སྤྱི་ཡོངས་ལ་ང་ཚོའི་འགྲོ་བ་མི་ཡིན་པའི་ཆ་ནས་གཅིག་གི་བདེ་སྡུག་བསལ་ཡ་དང་ད་ག་ནས་ཞིག་བོད་ཀྱི་བདེན་མཐའ་གསལ་ཡ་དང་འདི་ཚོའི་ཐོག་ལ་ང་ཚོས་ད་ད་ལྟ་གཅིག་གི་རྒྱལ་ཁབ་ཆེ་ཁག་གང་ཙམ་མ་ཡིན་གྱི་གཅིག་གི་ཨ་ནེ་ཡུ་རོབ་དང་ད་ག་ནང་བཞིན་རྒྱལ་ཁབ་སོ་སོ་ལ་གཅིག་ང་རང་ཚོས་འབོད་སྐུལ་དེ་ཞུས་ནས་འགྲོ་བ་མི་ཡི་སྤྱི་ཚོགས་ནང་ལ་ཡང་ད་ལྟའི་གནས་སྟངས་དེ་འདྲའི་ཞིག་ཆགས་ཡོད་དུས་སྐབས་ལ་ཨ་ནེ་བོད་ཀྱི་གནས་སྟངས་དང་ད་ག་ནང་བཞིན་དཔལ་འབྱོར་རམ་ཞིག་འདི་ང་ཚོའི་ད་ལྟ་དཔེ་མཚོན་འདྲ་པོ་ཡག་ཤོས་འདྲ་པོ་ཆགས་ཀྱི་འདུག་རྒྱ་ནག་གཞུང་གིས་བྱིས་པ་ལོ་དྲུག་ནས་བཙན་བཟུང་བྱས་ནས་ད་ལྟ་བར་དུ་གར་སོང་ཆ་མེད་ཆགས་པ་རེད། ཨ་ནེ་གཅིག་འདི་ཡང་རྒྱ་ནག་གཞུང་གི་ནང་ནས་ག་རེ་ཟེར་དགོས་རེད་ད། སྐུ་མདུན་གྱིས་ངོས་འཛིན་གནང་བ་དེ་ལྔ་པའི་བཅུ་བདུན་ཉིན་མོ་དེ་ཁོང་ཚོས་འཛིན་བཟུང་བྱས་ནས།